དུ་རང་རྐྱ་ནས་ལས་རིམ་ཤར་བའི་ན་ས་གི་ངོ་དེབ་ཡང་ན Facebook Page དང YouTube Channel SHYARWI ཤར་བའི NASA ན་ས་ལ་ཕེབས་ནས་སང་འདི་ལས་རིམ་གཟིགས་གནང་ཐུབ་གི། ལ་སི། ད་ཡིན་ཕྱིན་ལས་རིམ་ཤར་བའི་ན་ས་ལ་བརྗོད་བྱ་ལོ་རྒྱུས་ཀྱི་སྐོར་ལ་ལྷན་རྒྱས་མི་མང་ལ་གསལ་བསྒྲགས་ཞོབ་ཡང་ན་ལོ་རྒྱུས་ཀྱི་སྐོར་ལ་ཨ་ར་ཨུ་རུ་ཀི་རུ་ཀི་གནང་བ་ཞོབ་ཡིན། དེ་ཡིན་དུ་ཨ་རིང་གི་ལས་རིམ་གྱི་བརྗོད་བྱ་དེ་ལོ་རྒྱུས་ཡིན་དུ་སྟོབས་ཀྱིས་ལོ་རྒྱུས་བཤད་ཚུལ་ལ་ལོ་རྒྱུས་མང་པོ་ཞིག་འོ་ཐུག་ཡིན། ལོ་རྒྱུས་མང་པོ་འོ་ཐུག་ནང་ནས་སང་ལྷན་རྒྱས་ལྟེ་བ་ལ་ཨ་རིང་འཛམ་བུ་གླིང་ལ་བརྒྱུད་ནས་འོ་ཐུག་གི་བདག་པོ་མི་ལྟེ་བ་སྒོམ་ཤོག་ལ་གཙུག་གྱ་ནས་འཛམ་བུ་གླིང་ལ་སྐྱེ་བ་ལའོ་ཡིན། ཡང་ན་གཙུག་གྱ་ནས་རྒྱུ་མཚན་གང་གྱ་ནས་བདག་པོ་བྱུང་གོ་ཡིན་ཟི་རུ་གི་སྐོར་ལ་ལྷན་རྒྱས་ཤར་བ་ཨི་ཇི་ནུམ་དང་ཨུ་ཇུ་ནུབ་ལྟེ་བ་ལ་ཧ་གོ་ཇི་ཐུག་གི་ཕྱིར་དུ། འཛམ་གླིང་ལ་མི་བྱུང་ཚུལ་གྱི་ལོ་རྒྱུས་བཤད་དུ་གི་བྲག་རི་ག་ནས་འོ་དོ་ཡིན། དེ་ཡིན་དུ་བདག་པོ་གཙུག་གྱ་ནས་བྱུང་ངོ་ཡང་ན་གང་གྱ་ནས་སྐྱེ་བ་བླ་འོ་ཡིན་ཇི་བཞིན། དང་པོ་སྔོན་ལ་འོད་གསལ་ཟི་རུ་གི་ལྷ་ཡུལ་ཡང་ན་ལྷ་ཡི་ལུང་པ་ཞིག་འོ་དོ་ཡིན་ནོ། དེ་འོད་གསལ་ཟི་རུ་གི་རྡ་ས་ལ་སྐྱེ་བ་བླ་འོ་གི་ལྷ་ལྟེ་བའི་སྒོ་མ་ལ་ཡང་ན་ཚེ་སྔོན་ལ་དགེ་བ་བསོད་ནམས་ས་འོ་སྟོབས་ཀྱིས་ལྷ་ཡུལ་འོད་གསལ་ལ་སྐྱེ་བ་བླ་འོ་ཡིན། ཡིན་ཚི་རང་ལྷ་ཡུལ།

དེ་སྐབས་ལ་ཡུལ་དགའ་ལྡན་བརྩེགས་པ་ཡང་ན་འཛམ་གླིང་འདི། ཡུལ་སྟོང་པ་སིང་ངེ་འོ་དུ་ཡང་ན་དེ་སྐབས་ལ་འདི་འཛམ་གླིང་ལ་སུའང་མེད་དུ་ཡིན་དུ་སྟོབས་ཀྱིས། འོད་གསལ་གྱི་ཡུལ་ནས་ཕའུ་གི་ལྷ་དེ་རང་འདི་དུ་ཡིན་དུ་སྟོབས་ཀྱིས་དེ་སྐབས་ལ་ལྷ་དང་མི་ཟི་རུ་སང་མེད་དུ་ཡིན་ནོ། ཡང་ན་དེ་སྐབས་ལ་མི་སུའང་མེད་དུ་འོད་གསལ་གྱི་ཡུལ་ནས་ཕའུ་གི་ལྷ་དེ་རང་འོ་དུ་ཡིན་ནོ།

དེ་སྐབས་ཀྱི་ལྷ་ཏིའུའི་གཟུགས་སང་ཚ་སེ་རང་ཐེམ་བུ་ཁྲུ་སུམ་ཅུ་སོ་གཉིས་འོ་དུ་ཡིན་ནོ། ད་ལྟའི་གནས་སྐབས་ལ་ཡིན་ཕྱིན་བདག་པོ་མི་ཏིའུའི་གཟུགས་ཁྲུ་བཞི་ཚེ་རང་རྒྱུ་ཡི། ཡིན་ཕྱི་རང་དེ་སྐབས་ཀྱི་ལྷ་ཡང་ན་མི་ཏིའུའི་གཟུགས་ཚ་སེ་ཐེམ་བུ་ཁྲུ་སུམ་ཅུ་སོ་གཉིས་ས་ཧུང་གུ་འོ་དུ་ཡིན་ནོ། དུ་རང་ཀྱ་ནས་དེ་སྐབས་ཀྱི་ལྷ་ཡང་ན་མི་ཏིའུའི་ཚེ་ཏི་བསྐལ་པ་དཔག་མེད་ཤག་གསོན་པོ་བསྡད་ཐུབ་བུ་དུ་གོའི་ཞིག་འོ་དུ་ཡིན་ནོ། ཚེ་བསྐལ་པ་དཔག་མེད་སི་ཀའུ་ཏི་ལོ་མང་པོ་སི་ཀའུ་ཡིན།

བསྐལ་པ་དང་པོ་གི་ལྷ་ལྟེ་བ་ལ་རྫུ་འཕྲུལ་མཐུ་དང་ནུས་པ་མང་པོ་འོ་དོད་ཡིན། དེ་ལྷ་ལྟེ་བ་ལ་གནམ་ལ་འཕུར་ཐུབ་བུ་དང་གནམ་ལ་རང་བསྡད་ཐུབ་བུ་གི་ནུས་པ་འོ་དོད་སྟོབས་ཀྱིས། དེ་སྐབས་ལ་རི་དང་བྲག་དང་ཁང་པ་དང་གང་གང་མེད་དུ་དུག་རང་ཀྱ་ནས་གནམ་ལ་ཉི་མ་དང་ཟླ་བ་མེད་དུ་སྟོབས་ཀྱིས་ཉིན་མོང་དང་དགོང་མོང་ཟི་རུ་ཡང་ན་ལོ་དང་ཟླ་བ་དུག་རང་ཀྱ་ནས་ན་བྷེ་ལ་ཟི་རུ་དང་སོ་རིབ་ཟི་རུ་གང་མེད་དུ་ཡིན། དུ་རང་ཀྱ་ནས་དེ་ལྷ་ཡང་ན་མི་ལྟེ་བ་ལ་འདི་ཁྱོག་པེ་ཛ་ཡིན་ཟི་རུ་དང་འདི་བུམ་པེ་ཛ་ཡིན་ཟི་ནས་དབྱེ་བ་གང་གང་མེད་དུ་ཡིན། དུ་རང་ཀྱ་ནས་དེ་སྐབས་ཀྱི་ལྷ་ལྟེ་བ་ལ་སེམས་ཅན་ཟི། དེ་ནས་ནམ་མཁའ་ནས་མི་སྣང་སོང་མི་སྣང་སོང་ཟི་རུ་གི་འོ་རུ་ལན་བདུན་ཡང་ན་ཐེངས་མ་བདུན་ཙག་མི་སྣང་སོང་ཟི་རུ་གི་འོ་རུ་ཐོས་སི་མ། འཛམ་བུ་གླིང་གི་སེམས་ཅན་ག་རི་ཀྱི་བདག་པོ་མི་ཡིན་ནོ་ཟི་རུ་ཤེའུ་ཡིན། ལ་སི། ནམ་མཁའ་ནས་མིའི་ཟི་རུ་གི་འོ་རུ་ཐོས་ནས་འབྱུང།

ཡང་ན་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ལ་སོགས་པ་ཉོན་མོངས་པ་དང་སྡིག་པ་འཕེལ་ནས་ག་ལུ་ཀྱི་རྒྱུ་མཚན་ལ་བརྟེན་ནས། མི་གི་ཚེ་ཏི་མར་མར་ཉམས་ནས་ཚེ་ལོ་བཅུ་པ་ཡང་ན། མི་ཏི་བའི་ཚེ་གོ་ལེ་གོ་ལེ་ཉམས་ནས་ཁལ་བརྒྱད་ཁལ་དྲུག་ཁལ་ལྔ་ཁལ་བཞི། ཉི་ཤུ་དུ་རང་སྐྱ་ནས་ཚེ་ལོ་བཅུ་པ་སག་སླེབས་ནས་འགྲོ་བི་སི་ནས་སངས་རྒྱས་ཀྱིས་གསུངས་ཀྱང་འོ་དུ་ཡིན།

དུ་རང་སྐྱེ་ནས་འཛམ་གླིང་ལ། མི་ཙུག་སྐྱེ་ཀི་ནོ། ཤིང་གི་སྡོང་བུ་སང་དོའི་རང་སྐྱེ་ཡི་ག་ལུ་ཡིན། དེའི་ཤིང་གི་སྡོང་བུ་ལ། བཅུད་འོ་དུག་གི་འབྲས་བུ་ཞིམ་པུ་སྒོ་རུ་དང། དེའི་སྡོང་བུ་ལ་སྒོ་རུ་གི་ཤིང་གི་འབྲས་བུ་ཏི་བ་རང། ཟབ་དང་ཤིང་ཏི་གི་ལོ་མ་དེ་རང་མ་བརྒྱ་བཟོ་ནས་གོན་དུ་ཡིན་ནོ། དེ་ཡང་སུར་བྱུང་སྡོང་བུའི་ཁ་ལ་སྒོ་འདུག་གི་ཤིང་གི་འབྲས་བུ་ཤིང་ཏོག་ཏི་བ་སོ་སི་མ། མི་གི་གཟུགས་ཏི་བའང་གྱོང་བུ་དང་ལྕིན་ཏེ་ག་ལུ་ཡིན།

ཡང་ན་ཏེ་རི་ཀི་ལེགས་མོ་སི་རུ་ལ་སོགས་པ། ལེགས་མོ་འོ་དུག་གི་ང་རྒྱལ་གྱི་རུ་དང། མི་ལེགས་མོ་འོ་སི་ཏི་ལ་ཕྲག་དོག་གི་རུ་ཀི་ཉོན་མོངས་པ་འཕེལ་ལིང་ག་ལུ་སྟོབས་ཀྱི་སྒོ་མ་ལ་མི་ཏི་བ་ལ་འོ་དུག་གི་རྫུ་འཕྲུལ་དང། ནུས་པ་དང་ཁྲ་ཏི་ངི་བཟོ་ཐུབ་བུ་གི་འོད་ཟེར་ཏི་བ་སང་ཏེ་རི་ཉམས་ནས་ཀྱི་འཛམ་བུ་གླིང་ཏེ་རི་ནག་པོ་ཏུ་མི་ག་ལུ་ཡིན་དེ་སི་ན་སྒོ་མ་ལ་མི་ཏི་བའི་གཟུགས་ལ་རང་འོད་འབར་རུ་ཡིན་དུ་སྟོབས་ཀྱི་འཛམ་གླིང་ཁྲ་ཏི་ངི་རང་བྱུང་ངུ་ཡིན་ནོ། ཡིན་སི་རང་ཕྲག་དོག་དང་ང་རྒྱལ་འདོད་ཆགས་ལ་སོགས་པའི་ཉོན་མོངས་པ་འཕེལ་ལིང་ག་ལུ་རྒྱུ་མཚན་གྱིས། མི་ཏི་བའི་གཟུགས་ལ་འོ་དུག་གི་འོད་ཡང་ན་འོད་ཟེར་ཏི་བ་ཉམས་ནས། འཛམ་གླིང་འདི་ནག་ཏུ་མི་བྱུང་ངུ་ཡིན་ནོ། དེ་གི་སྟེང་ལ་སེམས་ཅན་ཏེ་རི་གི་སྤྱི་མཐུན་གྱི་ལས་ཡང་ན་བསོད་ནམས་དེ་གིས་གནམ་ལ་ཉི་མ་དང་ཟླ་བ་ཤར་ནས་མུན་པ་ཏི་བ་ཏེ་རི་བསལ་ལུ་ཡིན། སྒོ་མ་ལ་བསྐལ་པ་དང་པོའི་སྐབས་ལ་ཉིན་མོང་སི་རུ་དང་དགོང་མོང་སི་རུ་ཡང་ན་ཉིན་མཚན་སི་རུ། གང་ཡང་མེད་དོ་ཡིན། ཡིན་སི་རང་གནམ་ལ་ཉི་མ་དང་ཟླ་བ་ཤར་ནས་བྱུང་གནམ་ལ་ཉི་མ་ཤར་རུ་སྐབས་ལ་ཉིན་མོང་དང། ཟླ་བ་ཤར་རུ་སྐབས་ལ་དགོང་མོང་ཟེར་རུ་གི་མིང་བཏགས་ཡིན། ལགས་སི། དུ་རང་སྐྱེ་ནས་ཉི་མ་དང་ཟླ་བའི་མུ་ལ་རང། སྐར་མ་ཏི་བ་སང་ཤར་རུ་ཡིན། ཉི་མ་ཟླ་བ་དང་གཟའ་དང་སྐར་མ་ཏི་བ་ཤར་ནས་བྱུང་ཉིན་མོང་དང་དགོང་མོང་དུ་རང་སྐྱ་ནས་དེ་སུར་བྱུང་ཟླ་དང་ལོ་སི་རུ་ཀི་མིང་འགོ་བཙུགས་ཡིན་དུ་རང་སྐྱ་ནས་མི་ལ་ཉོན་མོངས་པ་འདོད་ཆགས་ཞེ་སྡང་ཕྲག་དོག་ཏི་བ་འཕེལ་ལིང་ག་ལུ་སྟོབས་ཀྱིས་སྒོ་མ་ལ་གང་ཟ་འདོད་ལང་གུ་ཏི་རང་བྱུང་གུ་དང་ཤིང་གི་འབྲས་བུ་ལེགས་མོ་ཏི་བ་སང་ཏེ་རི་ཉམས་ནས་ག་ལུ་ཡིན་དུ་སྐྱ་ནས་ཉམས་ནས་གལ་སི་མ་སེམས་ཅན་ཏེ་རི་བབ་ལའོ་ཡང་ན་སྐྱོ་སྐྱེ་དང་སེམས་སྡུག་གི་ས་ལེན་སྲིན།

དེའང་ཉམས་ནས་གལ་སི་མ་ཡང་བསྐྱར་སེམས་ཅན་ཏེ་རི་སེམས་སྡུག་ལའོ་ཡིན་ནོ། དུ་སྐྱེས་ནས་སེམས་སྡུག་གྱ་སི་མ་ཡང་བསྐྱར་མ་རྨོས་པའི་ལོ་ཏོག་ཡང་ན། སོན་མ་བཏབ་གྱ་ནས་དང་ཞིང་མ་རྨོ་གྱ་ནས་སང་དུ་རང་སྐྱེས་ནས་འོང་གུ་འབྲས་ཤོ་རི་བྱུང་ངུ་ཡིན། དེའི་འབྲས་ཏིའང་གྲོབ་ལ་རྔ་སིན་དགོང་མོ་སྐྱེབ། ཡང་ན་དགོང་མོ་རྔ་སིན་གྲོབ་ལ་སྐྱེད་དུ།